དེ་ཡི་ལྷག་མ་ཅིག་འདུག་པ། ལྷག་མ་དེའི་ནང་ལ་བཟོ་ཡི་སེམས། དེ་ནི་ག་རེ་སྤྱོད་ལམ་པའི་སེམས། སྤྲུལ་པའི་སེམས་ཡོད་རེ། དེ་ག་རེ་ཟག་མེད་སྐད་ཅིག་དང་པོ། མ་ཡིན་པའི་དགེ་བ་བྱས་ཏེ་ཡོད་རེ། དགེ་བ་དེ་བྱས་ཏེ་ཡིན་ན། དེ། རྣམ་སྨིན་རྒྱུ་དང་ཀུན་འགྲོའི་རྒྱུ་གཉིས་ལས་མི་སྐྱེ། དེ་མ་གཏོགས་པའི་ལྷག་མ་རྒྱུ་བཞི་ལས་སྐྱེས་པ་ཡིན། མ་གཏོགས་ལྷག་ལས་སྐྱེས་སུ་དུ་མ་བྱ། ད་ཟག་མེད་སྐད་ཅིག་དང་པོ་དེ།

བཞི་པ་སྟེ་དེ་ནི་ཟག་མེད་སྐད་ཅིག་དང་པོ་དེ་སྐལ་མཉམ་རྒྱུ་ལས་མ་སྐྱེས། དེ་མ་གཏོགས་པའི་ལྷག་མ་དེ་ལས་སྐྱེས་པ་ཡིན་ཟེར་རྒྱུ་དྲུག་ནང་ནས་ལྷག་མ་དེ་ལ་སྐྱེས། མ་གཏོགས་ལྷག་ལས་སྐྱེས་སོ་ཀ་ད་བཞི་ཀ་ཀུ་ལི་ཡ་དེ་སྦྱར་དགོས་ཡོད།

མ་ཡིན་པའི་ལྷག་མ་ཅིག་ཡོད་རེད་བ། ལྷག་མ་དེ་ཡང་དེ་ད་གིན་ནང་བཞིན་བྱས་ནས། ཕ་གི་ག་རེ་ཟེར་དགོས་རེད། རྣམ་སྨིན་ལས། རྣམ་སྨིན་གྱི་རྒྱུ་ལས་སྐྱེ་བ་ཀུན་འགྲོའི་རྒྱུ་ལས་སྐྱེ་བ་དང་དེ་ཉིད་གཉིས། དེ་ནི་ཕ་གི་དེ་བཅད་མ་བྱས་ཏེ་ད་གིན་ནང་བཞིན་བྱས་ནས། ད་སྦྱར་རྒྱུ་ཡིན་གསུངས་ཡོད། མཚུངས་ལྡན་མ་གཏོགས་གཞན་དེ་བཞིན། དེ་ལས། མཚུངས་ལྡན་རྒྱུ་ལས་སྐྱེ་བ་དེ་བཤད་རྒྱུ་ཡོད་མ་རེད་བ།

ཕལ་ཆེར། མཚུངས་ལྡན་ཕ་གི་ཕ་གིའི་མཚུངས་ལྡན་ལས་གཞན་པའི་ཕ་གི་ཕ་གི་ལྷག་མ་བཞག་ན་ཨེ་འགྲིག་གི་མེད་འགྲོ། འདུ་བྱེད་མཚུངས་ལྡན་མ་གཏོགས་གཞན་གཞན་སྦྱར་ས་དེ་ག་དེར་ག་པར་སྦྱར་བ་རེད་ཟེར་ན། ད་གིན་གོང་དུ་བཤད་ཡག་ཅིག་ཡོད་རེད་བ་མཚུངས་ལྡན་དེ་ལ་ཉོན་མོངས་ཅན་དེ་ནི་རྣམ་སྨིན་སྐྱེས།

རྐྱེན་དང་རྒྱུ་ཟེར་མཁན་དེ་འདུས་བྱས་ལ་མ་གཏོགས་འདུས་མ་བྱས་ལ་ཡོད་མ་རེད། རེད་བ། རྒྱུ་དང་རྐྱེན་གཉིས་དོན་གཅིག་གི་ས་ན་འདྲིས་ཡོད་རེད། ཨ་ནི། ཁ་ཅིག་གིས། རྐྱེན་དང་རྒྱུ་གཉིས་ལ་ཁྱད་པར་བཞག་ནས། ཨ་ནི། རྐྱེན་ཟེར་མཁན་དེ་རྒྱུ་ཟེར་མཁན་དེ་ཁག་ཁག་མང་པོ། ཁ་ཤས་ཁ་ཤས་ཅིག་གིས། བཤད་ཡོད་རེད་དེ། རང་ལུགས་ལ། རྒྱུ་དང་རྐྱེན་གཉིས་གཅིག་པ་ཡིན། མ་གཏོགས། རྒྱུ་དང་རྐྱེན་ལ་ཁྱད་པར་མེད། རེད་བ། རྒྱུ་དང་རྐྱེན་གཉིས་དོན་གཅིག་གི་ས་ན།

འབྲས་བུ་ད་ལྟ་བ་ལ་བྱ་བ་བྱེད་པ་ལ་འགག་པ་ལ་མངོན་དུ་ཕྱོགས་པ་ད་ལྟ་བ་ལ་བྱ་བ་བྱེད་དེ། སྨིན་བྱེད་དང། དེ་ནི་ཁར་ཆུག་རེད། དེ་གི་ནི། དེ་གི་ནི་ད། འབྲས་བུ་དེ་དུས་མཉམ་དུ་ཡོད་རེད་བ། དུས་མཉམ་དུ་དུས་མཉམ་དུ་ཡོད་པ་བྱེད། དུས་མཉམ་དུ་ཡོད་མཁན་དེ་ཡིན། འོ་ན།